རྒྱ་མི་མིན་ཟེར་མཁན་གྱི་མི་དེ་ཇེ་མང་དུ་འགྲོ་གི་ཡོད་པའི་གནས་ཚུལ་ཞིག་སྤེལ་འདུག་བྱས་ཙང་དེ་རིང་ང་ཚོའི podcast དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང་འགྱུར་ལྡོག་འགྲོ་བཞིན་པའི་ཐའེ་ཝན་གྱི་ངོ་བོའི་སྐོར་ལ་ཡང་གླེང་སློང་ཞུ་གི་ཡིན། ཐོག་མར་འདིར་ཡང་ནིའུ་ཡོག Times ཀྱི་གནས་ཚུལ་དེའི་ངོ་སྤྲོད་རོབ་ཙམ་ཞུས་པ་ཡིན་ན། རྩོམ་འདིའི་འགོ་བྱང་ལ་ཞུས་པ་ཡིན་ན། རྒྱ་ནག་གི་འཇིགས་སྐུལ་རྩུབ་སྤྱོད་ཇེ་ཆེར་བཏང་བའི་རྐྱེན་གྱིས་ཐའེ་ཝན་གླིང་ཕྲན་གྱི་ངོ་བོ་དེའང་མཁྲེགས་རུ་འགྲོ་གི་ཡོད་རེད་ཟེར་ཡག་ཅིག་རེད་ཤག། འདི་ན་རྩོམ་འདི་ནང་ལ་ཡ། ལི་ཡོན་ཤིན་ཟེར་མཁན་ཅིག་གི་བུ་མོ། ལོ། སུམ་ཅུ་སོ་དྲུག་བྱས་པའི་བསླབ་གྲྭའི་དགེ་རྒན་ཞིག་འདུག་འདིའི་ཁོ་རང་གི་མི་ཚེའི་ལོ་རྒྱུས་དང། ཁོ་རང་གི་སྤོ་རྨོ་གི་བསམ་ཚུལ་དང་ཁོ་རང་རང་གི་བསམ་བློའི་འགྱུར་ལྡོག་འགྲོ་སྟངས་སོགས་པ་ནས་ཐའེ་ཝན་ནང་ལོགས་ལ་ཡ། ཁོ་ཚོའི་སོ་སོས་སོ་སོར་ངོས་འཛིན་བྱེད་ཡ་ངོ་བོ་དེ་ལ་ཡ། འགྱུར་ལྡོག་ག་འདྲས་འགྲོ་གི་ཡོད་མེད་དེ་ངོ་སྤྲོད་བྱས་ཤག། སོ་སོའི་ངོ་བོ་ཟེར་དེ་ག་འདྲ་ཅིག་ལ་གོ་དགོས་ཀྱི་ཡོད་མེད་དེ་འགྲེལ་བཤད་རེ་ཞུས་པ་ཡིན་ན། ཨ་དེ་དབྱིན་ཇིའི་ནང་ལ་ཡང identity ཟེར་འདུག་ཨ་རྒྱ་སྐད་ནང་ལ་ཡང་ཙི་འོ་རེན་ཐུང་ནི་ཟེར་འདུག་དེ་ར་གས་ས་ད་དེའི་མང་པོ་ཅིག་གིས་ཨ་དེ་ངོ་བོ་ཟེར་ལ་ཡང་བསྒྱུར་གི་འདུག་རང་གི་ངོ་བོ་ཟེར་ལ་བསྒྱུར་གི་འདུག་མ་མཐའ་གཅིག་གི་བོད་ཡིག་ནང་ལ་ཚིག་དེ་ལམ་སང་གཅིག་གི་གོ་བདེ་བར་བྱེད་ཐབས་མི་འདུག་དེ་ལས་མང་ཆེ་ཅིག་གིས་འདི་འདྲས་བསྒྱུར་གི་ཡོད་ད་ང་ཚོས་དེ་རིང་འདི་ལ་ཏོག་ཙམ་བེད་སྤྱོད་བཏང་གི་ཡིན་གཙོ་བོ་དེ་དོན་དག་རང་བྱས་པ་ཡིན་ན་ད་མི་ས་སོ་སོ་སོ་སོ་ཡིན་ན་ང་མི་དེ་སུ་ཡིན་པ་ཟེར་བརྗོད་ར་བ་འདི་ལས་སོ་སོས་སོ་སོའི་ངོས་འཛིན་ཐུབ་ཡག་ཅིག་གཅིག་ཆབ་སྲིད་ཐོག་ནས་བཤད་ཀྱི་ཡོད་རེད་ཡང་ཆབ་སྲིད་གཅིག་པོ་མ་ཡིན་པ། རང་བཞིན་གྱིས་སོ་སོའི་རིག་གཞུང་དང། མི་རིགས་དང་འདི་ཁྱབ་ཁོངས་ཀྱི་ཐོག་ནས་དཔེར་ན་ཆ་བཞག་ན། ཁྱེད་རང་ག་ནས་ཡིན་པ་འོ་མ་ཁྱེད་རང་སུ་ཡིན་པ་ཟེར་ནས་ང་བོད་ནས་ཡིན་ང་བོད་པ་ཡིན་ཟེར་ཅིག་གིས་ཁོ་རང་བཞིན་གྱི་བསམ་བློ་འཁོར་མ་བཏང་བ་ཅིག་ཅིག་ཡོང་གི་འདུག་ག། ད་འདི་ཡིན་ན་སོ་སོས་སོ་སོར་འཛིན་པའི་ངོ་བོ་དེ། ཅེས་གོ་དོན་ཕལ་ཆེར་གཙོ་བོ་དེ་བཤད་ཀྱི་ཡོད་རེད། ཨ་ད་ཐའེ་ཝན་ནང་ལོགས་ལ་ཆ་བཞག་པ་ཡིན་ན་ད་དེ་རིང་རྩོམ་ནང་འཁོད་ཡག་བྱས་པ་ཡིན་ན་ད་རིང་གལ་སྲིད་རྒྱ་ནག་ནང་ལོགས་ནས་རྒྱ་ནག་གི་མི་རྒྱུད་ཡིན་ཟེར་མཁན་གྱི་མིའི་གྲངས་ཀ་དེ་ཡིན་ན་ཐའེ་ཝན་མི་འབོར་གྱི་བརྒྱ་ཆ་དགུ་བཅུ་ཞིག་ཟིན་པོ་ཡོད་ས་རེད་ད་ཡིན་ནའི་ལས། བརྒྱ་ཆ་དགུ་བཅུ་འདིའི་ནང་ལོགས་ལ་ཡང་ད་རིང་གལ་སྲིད་སྐད་ཆ་དྲི་བའི་སྐབས་ལ་ཡ། ད་ལོ་ཆེ་ཆུང་དང་དེ་ཚོ་ཁྱད་པར་ཞེ་དྲག་འདུག་ལོ་ཆུང་ངུ་དེ་ཚོའི་ནང་མང་པོ་ཅིག་གིས་ཡིན་ན་ང་རྒྱ་མི་མིན་ང་རྒྱ་ནག་གི་མི་མིན་ང་ཐའེ་ཝན་གྱི་མི་ཡིན་ཟེར་དེའི་བསམ་བློ་དེ་ན་སོ་སོས་སོ་སོ་ལ་ཡང་ངོས་འཛིན་ངོ་བོ་འཛིན་མཁན་དེ་ཡིན་ན་ཞེ་པོ་ཅིག་མང་གི་དང་མང་རུ་འགྲོ་གི་ཡོད་པ་འདྲ། འདི་མ་ཟད་ཡིན་ནའང་འདི་ནང་ལོགས་ལ་ཡང་ངས་ད་གིན་ཞུས་པ་ནང་བཞིན་བྱས་བྱས་གཙོ་བོ་གཅིག་ཡིན་ན་བུ་མོ་ཅིག་གི་ཁོ་རང་གི་ལོ་རྒྱུས་རོབ་ཙམ་ངོ་སྤྲོད་བྱས་ཤག་ལི་ཡོན་ཤིན་ཟེར་མཁན་དེ་ཁོ་རང་གི་པ་ཕའི་ངོས་ཀྱི་ཨ་ནི་སྤོ་རྨོ་དེ་གཉིས་གཉིས་ཆར་ལོགས་ཡིན་ན་བཞི་བཅུ་ཞེ་དགུའི་ལོ་ལ་ཡང་རྒྱ་ནག་ནས་ཐའེ་ཝན་རུ་ཡོང་མཁན་དེ་རེད་ཤག་ད་ཨ་མའི་ངོས་ཀྱི་སྤོ་རྨོ་དེ་གཉིས་ཡང་གཅིག་ཐའེ་ཝན་ལ་ཡང་ད་མ་ཚང་རྒྱ་མི་རྒྱུད་པ་འདི་ཡིན་པ་ཡིན་ན་རེད་མི་ཐོག་མང་པོ་ཡིན་ན་ཐའེ་ཝན་ལ་བསྡད་མཁན་དེ་རེད་ཤག། ཁོ་རང་པ་ཕའི་ངོས། སྤོ་མོ། གཉིས་གཉིས། ད་རེ་གལ་སྲིད་ད་ལོ་རྒྱ་སྐད་སྒྲ་གླེང་མཁན་འདི་རེད་ཤག། ཁོ་གཉིས་གཉིས་ཆ་ལོག་གི་ཟེར་ཡག་བྱས་པ་ན། ཁྱེད་རང་གཉིས་སུ་ཡིན་པ་ཟེར་སོང་པའང་ང་རྒྱ་མི་ཡིན་ང་རྒྱ་ནག་གི་མི་ཡིན་ཞེས་བྱས་ཟེར་གྱི་ཡོད་ས་རེད། ཨ་ཡིན་ནའི་ཁོ་གཉིས་གཉིས་ལབ་ཤག་ད་ང་ཚོས་རྒྱ་ནག་གི་མི་ཡིན་ཟེར་དུས་གཙོ་བོ་དེ་རིག་གཞུང་རྩ་བ་འཛིན་བྱས་ཡིན་ན་ཤན་འགྱོག་བྱེད་ཅི་ཆེ་རེད་ཟེར་བྱས་བཤད་ཤག། ད་ཡིན་ནའང་ད་ལི་ཡུན་ཤི་ཟེར་མཁན་འདི་ཁོ་རང་ངོས་ནས་བཤད་པ་ཡིན་ན་ད་དེ་རིང་ཁ་སང་དམིགས་བསལ། ཁོ་རང་ཐོག་ཕྱིའི་རྒྱལ་ཁབ་ཐོག་ཕྱིན་པ་ཡིན་ནའི་རེད་ཐའེ་ཝན་ནང་ལོགས་ལ་ཡིན་ནའི་རེད། མིས་སྐད་ཆ་དྲིས་བྱས་ཁྱེད་རང་སུ་ཡིན་པ་ཁྱེད་རང་ག་ནས་ཡིན་པ་ཟེར་ན། ཨང་ག་དུས་ཡིན་ནའི་ཁོ་རང་ང་ཐའེ་ཝན་གྱི་མི་ཡིན་ལབ་གི་ཡོད་མི་ཤེས་ང་རྒྱ་མིའི་མི་ཡིན་ཁྱོན་ལབ་གི་མེད་ཟེར་བྱས་བྱས་ཁོ་རང་གིས་ཡིན་ན་བསམ་བློ་དེ་གང་འདྲ་ཞིག་རང་བཞིན་གྱིས་ཐོན་ཡོང་གི་འདུག་ཟེར་བྱས་ཨང་ཁོང་དང་འདྲ་བའི་ལོ་ཆུང་བ་དེ་ཚོ་ནང་མང་ཆེ་ཞིག་གིས་ད་དེ་རིང་ཁ་སང་ཡིན་ན་འདི་ཤེས་ཀྱི་ཡོད་ས་རེད་ད། ཐའེ་ཝན་ནང་ལོགས་ལ་ཡང་ང་རྒྱ་ནག་ནས་ཡིན་རྒྱ་མི་ཡིན་ཟེར་མཁན་དེ་ཚོ་ཡིན་ན་ཧ་ལམ་གཅིག་དངོས་གནས་རང་བདག་རང་ཆུ་ཁོག་བཤད་མཁན་དེ་ཡིན་ན་བརྒྱ་ཆ་གཉིས་གསུམ་མི་ཤི་ལྷག་ཡོད་མ་རེད་ཞེས་བཤད་དེའི་ནང་བཀོད་ཤག་ད་རྩོམ་འདིའི་ནང་ལ་གཙོ་བོར་འདི་ག་ཚོ་རེད་དེ་རིང། སྟོན་དགོས་ཡག་གི་རྒྱུ་མཚན་གཙོ་བོ་འདི་རེད་ད་རྒྱ་ནག་གཞུང་གིས་ལྷག་པར་དུ་ཞི་ཅིན་ཕིན་གྱིས་དེ་རིང་ཁ་སང་ཡིན་ན་ཐའེ་ཝན་ལ་ཡང་སྲིད་ཇུས་ཞེ་པོ་ཅིག་རྩུབ་སྤྱོད་དང་འཇིགས་སྐུལ་དང་འདི་འདྲ་ཞེ་པོ་བྱས་པ་འདི་ཡིན་ན་ཐའེ་ཝན་ནང་ལོགས་ལ་ཡ་ལྷག་པར་དུ་ལོ་ཆུང་བའི་ནང་ལོགས་ལ་ཡ། དམིགས་བསལ་ཡིན་ན། ད་ང་རྒྱ་ནག་མིན་ད་ང་ཐའེ་ཝན་ཡིན་ང་རྒྱ་མི་མིན་ཟེར་མཁན་སྦྱོར་བ། འདིའི་མིའི་སེམས་ནང་གི་ཚོར་བ་སྐྱེ་ཡག་དེ་དང་ཨ་ནི་ཁོ་ཚོས་ཁ་ནས་བཤད་མཁན་དེ་ཡིན་ན་ཞེ་པོ་ཅིག་མང་དུ་འགྲོ་གི་ཡོད་རེད། ད་དེ་ཕྱིན་པའི་རྐྱེན་གྱིས་ཡང་ཁོ། རྒྱ་ནག་ནང་ལོགས་ལ་ཡ། རྒྱ་ནག་དཔོན་རིགས་དེ་ཚོ་ཡིན་ནའི་སུ་ཡིན་ནའི། ད་ཐའེ་ཝན་ག་ལེ་ག་ལེ་བྱས་བྱས་ཡིན་ནའི་རྒྱ་ནག་ནས་རྒྱང་ཐག་རིང་རིང་འགྲོ་བསམ་བྱས་ཡང་སེམས་ཁྲལ་བྱས་བྱས་ད་ཐའེ་ཝན་ལ་ཡང་ག་ཚོད་ལ་གཅིག་གིས་དམག་རྒྱག་དགོས་ནའི་ག་རེ་བྱེད་དགོས་ནའི་གཅིག་གྱུར་བྱེད་ཡག་གི་བསམ་བློ་དེ། ཨ་ནི། མགྱོགས་པོ་མ་བྱས་ཡོང་མི་འདུག་བསམ་ཡག་གི་བསམ་བློ་འབྱོར་བ་དངངས་འཚབ་འབྱོར་བ་དེ་ཆེ་རུ་འགྲོ་གི་ཡོད་རེད་བྱས་བྱས་གཙོ་བོ་དེ་ནང་དོན་འདིར་ཞུ་ཁ་བཞག། ད་ཐའེ་ཝན་གྱིས་ག་ཚོད་རེད་ཅེས་ཀྱི་ངོ་བོ་སོགས་རེད་མི་སོ་སོས་ཅིག་ང་ཐའེ་ཝན་མི་ཡིན་ང་རྒྱ་ནག་མི་ཡིན་ཟེར་སྦྱོར་བ། དེ་ཡིན་ན་ངས་བྱས་ན་ཅིག་མ་ཏང་རྒྱ་ནག་གི་དེ་རིང་ཁ་སང་ད་རྒྱ་ནག་ནང་སློབ་སྦྱོང་བྱེད་མཁན་ང་རང་བོད་པ་ཚོ་ཡིན་ན་རྒྱ་མིའི་སློབ་གྲྭའི་ནང་ལ་ཡང་ད་ང་ཚོ་བོད་ལ་ལབ་ནང་བཞིན་བྱས་ཐའེ་ཝན་དེ་ཡིན་ན་དཔེ་ད་གནའ་བོའི་དུས་ནས་ཡིན་ན་རྒྱ་ནག་གི་ཆ་ཤས་ཅིག་རེད་ཅེས་བྱས་ཨ་འདིའི་བཀའ་འདི་ང་རང་ཚོ་བོད་པའི་ཁ་ཅིག་གི་སེམས་པའི་ནང་ལོགས་འདི་མཐོང་ཚུལ་འདི་ཡུན་གུ་དུང་བ་ད་གོ་གཏིང་ཟབ་པོ་ཞེ་པོ་ཅིག་མེད་ན་ལས། དེ་ཡིན་ན་ད་ཐའེ་ཝན་དེ་ཚོ་ང་ཚོ་བོད་པ་དང་མ་འདྲ་ཁོང་ཚོ་ད་རྒྱ་མི་རེད། ད་དེ་རིང་ཁ་སང་གོ་མིན་ཏང་སླེབས་རྗེས་ཡིན་ན་ཐའེ་ཝན་དང་རྒྱ་ནག་ལོགས་ཀ་ཕྱེ་མི་ཤེས། སྔ་མོ་ཡིན་ན་ཐའེ་ཝན་དེ་རྒྱ་ནག་གི་ཁོངས་རེད། ང་ཚོ་བོད་དང་མ་འདྲ་བསམ་ཚར་འདི་བསམ་བློ་འཁོར་གྱི་འདུག་ཨང། ད་དོན་དངོས་ཐོག་ལ་ཡར་ངོས་ནས་བྱས་ན་ཐའེ་ཝན་ལོ་རྒྱུས་དེ་ང་ཚོ་སྤྱིར་བཏང་མང་པོ་ཅིག་གིས་རྒྱུན་དུ། མཐོང་སྣང་བྱུང་པོ་དག་བྱས་པ་ཡིན་ན་ངས་བྱས་ན་རྙོག་དྲ་ཞེ་དྲག་ཆགས་ཡོད་རེད་བསམ་གྱི་འདུག

འདི་བྱས་བྱས་ཡིན་ན་ཏིག་བེད་ཏི། ཉེ་དུས་རང་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གྲངས་བརྒྱད་ཅུ་གྱ་གྲངས་འདུག་ལས་བེད་སྤྱོད་གཏོང་མཁན་མང་པོ་ཡོད་རེད་གཅིག་བྱེད་དུས་བསམ་པ་དེ་རིང་ཁ་སང་ཡིན་ན་ཐའི་ཝན་ནང་ལོགས་མི་ཁ་ཅིག་གིས་ད་དུང་བེད་སྤྱོད་གཏོང་གི་འདུག་ག་ད་ཐའི་ཝན་ཟེར་ཡག་དེ་རྒྱ་སྐད་དེ་ཡིན་ན་རྗེས་ལ་བྱུང་ཡོང་རེད་ཤག་གཅིག་བྱས་གཉིས་པ་དེ་ཡིན་ན་དེ་ག་ཐའི་ཝན་གི་གླིང་ཕྲན་ཁོ་རང་སྒང་ལ་ཡང་སྔ་མོ་སྔ་མོ་ནས་མི་ཡོད་རེད་ད་དེ་ཚོའི་མི་དེ་ཚོ་ཡིན་ན་རྒྱ་མི་དང་འབྲེལ་བ་ཁྱོན་ཡོད་མ་རེད་སྐད་ཡིག་དང་མི་རིགས་དང་བཟོ་ལྟ་ག་འདྲ་བལྟས་པ་ཡིན། དེ་ཚོ་ཡིན་ན་མང་ཆེ་ཡིན་ན། ཞི་བདེ་རྒྱ་མཚོའི་གླིང་ཕྲན་ཆུང་ཆུང་དེའི་སྒང་ལ་ཡང་མིའི་མི་རྒྱུད་ཅིག་ཡོད་རེད། དེ་ཚོ་འདྲ་པོ་ཞེ་དྲག་ཡོད་རེད། མི་དེ་ཚོ་མིག་ཀོང་དོང་བྱས། ཁ་སྤུ་དེ་ཚོ་རིང་པོ་བྱས་བྱས་མཁྱོག་དེ་ཚོ་ཁོ་ཚོའི་སྐད་ཡིག་དེ་ཞེ་དྲག་དེ་ཚོ་ཧ་ཝ་ཡི་དང་འདོག་པ་ལ་ཡང་ཉུ་ཛི་ལན་དོ་བ་སྔ་མོའི་མི་རིགས་མཛོ་ང་དེ་ཚོ་དང་ཐག་ཉེ་ཡོད་རེད་མི་བཞིན་རྒྱ་མི་དང་འབྲེལ་བ་ཁྱོན་མེད་འཁྱོག་བྱས་བྱས་ག་འདྲ་གླིང་ཕྲན་འདི་འདི་རེད། ད་ཕི་ག་ཡ་རྒྱ་མི་ཕི་གའི་ཐའི་ཝན་མ་ཕྱིན་གོང་ནས་རེད་བ་ངས་ད་གིན་ཞུས་པ་ནང་བཞིན་གཅིག་སྟོང་ལྔ། བརྒྱ་བཞི་བཅུ་ཞེ་གྲངས་ཐོག་ནས་ཡིན་ན་ཕོར་ཆུ་གོར་ཕྱིན་ཡོད་རེད། དེའི་རྗེས་ལ་ཡིན་ན་སི་པེན་གྱིས་ཕ་གིར་ས་ཆ་ཟིན་བྱས། དངོས་གནས་རང་ཕ་གིར་གྲོང་ཚོ་སྐོར་ཟིན་བྱས་བསྡད་པའི་བྱུང་མྱོང་ཡོད་རེད། དེའི་རྗེས་ལ་ཡ་ཌཆ་ཟེར་ཉེན་དེ་ཡང་དེ་ཡུ་རོབ་ཀྱི་ཧོ་ལན་གྱི་དང་ཐ་སྔ་མོ་ཡིན་ན་ཧོ་ལན་རྒྱལ་ཁབ་ཆུང་ཆུང་ཡིན་ནའི་བར་འཛམ་བུ་གླིང་ས་ཆ་ག་ས་ག་ལ་ཚོང་བརྒྱབ་བྱས་སླེབས་བསྡད་ཡོད་རེད། ཧོ་ལན་གྱིས་ཕ་གིར་དངོས་གནས་རང་ཕ་གིར་གྲོང་ཚོ་ཞེ་དྲག་བཟོས། ཁྲལ་ཞེ་དྲག་བསྡུས། ཚོང་ཞེ་དྲག་བརྒྱབ། ཕ་གིར་གཞུང་འཛིན་སུབ་ཐེར་བྱས་བྱས་ཡིན་ན། དུས་ཚོད་འགོར་བ་བསྡད་པ་རེད། ད་རྒྱ་མི་སླེབས་ཡག་བྱས་པ་དེ་དུས་ཚོད་འདི་ནི་རྗེས་རྗེས་རེད། ག་ཚོད་ན་རྒྱ་ནག་གི་མིང་རྒྱལ་རབས་དེ་ཡིན་ན་མན་ཇུ་ཡོང་བྱས་ཡིན་ན་མིང་རྒྱལ་རབས་དེ་མེད་བཟོས་པ་རེད་མེད་བཟོ་དུས་ཙམ་པ། གཅིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གྲངས་འདོགས་པ་ལ་ཡ། ད་རྒྱ་ནག་གི་ལྷོ་ཕྱོགས་ལ་ཡ་ཧྥུ་ཅན་འདོགས་པ་ལ་ཡ་ད་དུང་མིང་རྒྱལ་རབས་ཀྱི་ལ་ཡ་ག་རེ་ཟེར་ར་གཅིག་གི་དམག་དཔོན་གསུམ་དེ། དམག་མི་དེ་ལྷག་བསྡད་ཡོད་རེད་དེ་ཚོའི་ནང་དམིགས་བསལ་གཅིག་ཡིན་ན་ཀྲེན་ཁྲེན་ཀུང་ཟེར་ཉེན་ཅིག་ཁོ་དམག་དཔོན་བྱས། ཁོ་ཡིན་ན་ཨ་ནི།

བོད་ལ་བྱས་པ་ལས་དེ་ཕལ་ཆེན་ཁོ་ཚོའི་སྲ་བརྟན་སྟེང་མང་ཡོད་རྒྱུ་དེ་ལས་ཡིན་ནོ་ལས་ཁོ་ཚོ་གཅིག་གི་མཚོན་རྟགས་རེད་མ་གཞི་ཞིབ་ཞིབ་འདི་འཁེལ་ཡོད་ས་མ་རེད། འདི་ག་འདི་ས་གནས་ཕ་གིར་ཡོད་པའི་ཡིན་ན་སྔ་མོ་ནས་ཧྥུ་ཅན་དང་དུ་བ་གླེ་དེ་མགྱོགས་ཀྱིས་རྒྱ་མི་དེ་ཚོ་དང་ཡང་ས་གནས་རང་གི་ཡུལ་དག་གི་ཐོག་མའི་མི་རིགས་དེ་ཚོ་རང་གིས་བྱས་བྱས་ཡིན་ན། རྒྱུན་དུ་ཁོ་རང་ཚོའི་དབང་སྒྱུར་ལ་ཡང་ངོ་རྒོལ་བྱས་བྱས་ཁོ་ཚོ་གཅིག་གིས་གཏམ་དཔེར་བཤད་སྲོལ་ཡོད་རེད་ཐའེ་ཝན་གྱི་གནས་སྟངས་བྱས་མན་ཇུའི་འོག་ལ་ཡོད་རེད་བ། ལོ་གསུམ་གསུམ་ལ་ཡང་ངོ་ལོག་རེ་རེ་དང་ལོ་ལྔ་ལྔའི་ནང་ཟང་ཟིང་རེ་རེ་ཡོང་གི་རེད་ཟེར་བྱས་གང་དྲག་བརྟན་པོ་བྱས་ཡོད་མ་རེད། ད་དངོས་གནས་ཕ་གིར་ཐའེ་ཝན་ལ་ཡང་གཞུང་བཙུགས་སློབ་གྲྭ་བཙུགས་ལམ་ཁ་བཟོས་དངོས་གནས་གཅིག་གིས་འཛིན་སྐྱོང་བྱེད་ཡག་དེ་ག་ཚོད་འགོ་ཚུགས་པ་རེད་ཟེར་ན། གཅིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་ལྔ། ད་དེ་བཙུགས་ཉེན་དེ་རྒྱ་མི་མ་རེད་དེ་ཉི་ཧོང་རེད་ཉི་ཧོང་གིས་ཕ་གིར་ཡང་རྒྱ་ནག་ལ་དམག་རྒྱབ་རྒྱ་ནག་ཤོར་ཁོ་ཚོ་ཆིངས་ཡིག་བཞག་དགོས་འཁེལ་འདི་འདྲ་བྱས་པའི་རྗེས་ལ་ཡིན་ན་ཉི་ཧོང་གིས་ནི་ཐའེ་ཝན་ལ་ཡང་དབང་བསྒྱུར་བྱས། ད་དེ་ནས་དངོས་གནས་ཁོང་ཚོས་ལོ་ལྔ་བཅུ་ཙམ་བཞི་བཅུ་ཞེ་ལྔའི་བར་དུ་ལ་ལ་ཡ། དངོས་གནས་རང་ཕ་གིར་ད་ཅིག་གིས་དེང་དུས་ཀྱི་ང་རང་ཚོའི་བསམ་བློ་འཁོར་ཡག་གི་ཐོག་གི་ད་གཞུང་ཟེར་བྱས་པ་རེད། དེ་ཡིན་ན་དངོས་གནས་བཙུགས་བྱས་ཕ་གིར་སློབ་གྲྭ་དེ་ཚོ་བཙུགས། ཁྲལ་དེ་ཚོ་བསྡུས་ལམ་ཁ་དེ་ཚོ་བཟོས་བཟོ་གྲྭ་དེ་ཚོ་བརྒྱབ་བྱས་བྱས། དངོས་གནས་རེད་ཚེ་ལག་པས་ད་བྱེད་ཉེན་ཡིན་ན་ད་ཤུགས་རྐྱེན་བྱས་ན་ཉི་ཧོང་གི་ཤུགས་ཤུགས་ཆེ་ཡོད་རེད་ཐའེ་ཝན་ལ་ཡ། བྱས་ཙང་དེ་འདྲ་ཡིན་པ་སོང་ཙང། ངོ་བོའི་ཐོག་ནས་སྐད་ཆ་བཤད་དུས་ཙམ་པ། གཅིག་ང་རྒྱ་མི་ཡིན་བསམ་པའི་བསམ་བློ་དེ་ཚོ་ཡིན་ན། བཞི་བཅུ་ཞེ་དགུའི་རྗེས་ལ་ཡང་ལངས་ཡོད་རེད་མ་གཞི། ཉི་ཧོང་གིས་དབང་སྒྱུར་བྱས་པའི་སྐབས་ལ་དཔེ་ཆ་བཞག་པས་ན། དེ་སྔའི་ཐའེ་ཝན་གྱི་སྲིད་འཛིན་ལི་ཏང་ཧུའི་གིས་ཁོ་རང་གི་ལོ་རྒྱུས་ཀྱི་ཕྱག་དེབ་དེ་ནང་ཁོ་རང་གིས་བྲིས་གནང་འདུག་ཨང། ཁོ་རང་ཆུང་ཆུང་སྒང་ལ་ཡང་ཨ་ནི་ད་ཉི་ཧོང་གིས་དབང་སྒྱུར་བྱས་བསྡད་ཡོད་ཙང་ཉི་ཧོང་སློབ་གྲྭར་ཕྱིན། དེ་འདྲ་བྱེད་དུས་ཁོ་རང་ཆུང་ཆུང་སྒང་ལ་ཡང་ང་རྒྱ་མི་ཡིན་བསམ་པའི་བསམ་བློ་འཁོར་མེད། ང་ཚོ་ཉི་ཧོང་གི་མངའ་ཁོངས་ཅིག་ཡིན་བསམ་བྱས་ཨ་ནི་ཐའེ་ཝན་མི་ཡིན་བསམ་པ་མ་གཏོགས་ང་རྒྱ་མི་ཡིན་བསམ་པའི་བསམ་བློ་འདི་ཁོ་རང་རྩ་བ་ནས་མེད་ཞེས་འདི་ན་གསུངས་འདུག་ཨང་བྱས་ཙང་འདི་སྐབས་ཡང་ལི་ཏང་ཧུའི་གཅིག་པོ་མ་ཡིན་པའི་ཕལ་ཆེན་ཐའེ་ཝན་མི་མང་ཆེ་བ་ཅིག་གི་བསམ་བློ་དེ་ཡིན་གྱི་རེད་ད་ཡིན་ནའི། གི་དམག་ཆེན་གཉིས་པ་མཇུག་བསྒྲིལ། ཉི་ཧོང་ཨ་མི་རི་ཀ་ལ་མགོ་བཏགས་པའི་རྗེས་ལ་ཡིན་ན་ཉི་ཧོང་གིས་གླིང་ཕྲན་དེ་ཨ་མི་རི་ཀ་ལ་རྩིས་སྤྲད་ཨ་མི་རི་ཀའི་དམག་དཔུང་ལ་ཡང་ཨ་མི་རི་ཀས་ཡིན་ན་གོ་མིན་ཏང་ལ་ཡང་འདི་སྐབས་ཡང་རྒྱ་ནག་དབང་བསྒྱུར་བྱེད་ཉེན་ཡང་གོ་མིན་ཏང་རེད་བྱས་ཙང

ཏཱ། ཕ་གིར་སློབ་གསོ་བྱས་པའི་མི་དེ་ཚོ་ཀླད་པ་དེ་ཚོ་བེ་ཏེ་བཀྲུས་བྱས་པའི་སློབ་གྲྭའི་ནང་ལོགས་ལ་ཡང་རྒྱ་ནག་གི་རྒྱལ་ཞེན་དང་དེ་ཚོ་ཞེ་པོ་ཅིག་བསླབ་བྱ་བཀའ་གདམས་དེ་བྷེ་ལེ་ཚར་དར་ལ་ཏཱ། ཁོང་ཚོ་ངོ་ལོག་ཞིག་བརྒྱབ་བྱས། ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ཡིན་པའི་བྷེ་ཅིན་ཟླ་བ་གཉིས་པའི་ཚེས་པ་ཉི་ཤུ་རྩ་བརྒྱད་ཉིན་གང་ཡིན་ན་ཐའེ་ཝན་ཕ་གིར་ཡོད་པའི་མི་དེ་གས་ཏཱ་ཁོང་ཚོའི་ཡུལ་དག་ཐོག་མའི་མི་རིགས་དེ་དེ་མ་རེད། སྔོན་མ་ཀྲ་ཅང་དག་ནས་ཕར་ཕྱིན་བྱས་ད་མི་ཐོག་ཁ་ཤས་ཕྱིན་པའི་མི་དེ་ཚོ་རེད། དེ་ཚོ་མང་པོ་ཞིག་བར་ཆད་ངོ་ལོག་བརྒྱབ་བྱས་ཡིན་ན་མི་ཧ་ལམ།

ཨ་ནི་ང་ཚོ་ཐའེ་ཝན་མི་ཟེར་བྱས་བྱས་ཅིག་སོ་སོའི་སོ་སོའི་ངོས་ལེན་བྱས་ཆོག་ར་ངོས་འཛིན་བྱས། འདིའི་བསམ་བློ་དེ་ཤུགས་ཆེར་ཆེར་ཆེར་ཆེར་ཕྱིན་བྱས་ཡིན་ན་ད་ད་རིང་ཁ་སང་ཤུགས་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡོད་ས་རེད། དཔེར་ན་ཆ་བཞག་ན་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ནས་ཐའེ་ཝན་གྱི་ཐོག་ཞིབ་འཇུག་ལས་ཁུངས་ཁ་ཤས་ཅིག་གིས་མི་མང་ནང་ལོགས་ལ་ཡར་སྐད་ཆ་འདྲི་ཡག་དེ་འགོ་བཙུགས་བྱས་ད་ད་ལྟ་བར་དུ་ལོ་ལྟར་ཁོ་ཚོས་བྱས་ཤག། དཔེར་ན་ཆ་བཞག་ན་ཁོ་ཚོས་དྲི་བ་འདི་ཚོ་གསུམ་དྲིས་ཀྱི་འདུག། ཁྱེད་རང་རྒྱ་མི་ཡིན་པས་ད་རྒྱ་མི་ཟེར་དུས་ཙམ་པ་ང་ཚོ་རྒྱ་མི་རིགས་གཅིག་པོ་ག་འདྲ་ཅིག་གི་མ་སོང་དུ་ཀྲུང་གོ་རན་ཟེར་བ་ཁོ་ཚོས་རྒྱ་ནག་གི་མི་ཡིན་པས་ཁྱེད་རང་ཐའེ་ཝན་གྱི་མི་ཡིན་པས། ཡང་ན་ཡང་ཁྱེད་རང་འདི་གཉིས་གཉིས་ཆ་ལ་ཡང་ངོས་ལེན་ཡོད་པ་ཞིག་མི་སྲིད་ངས་དེ་ཡིན་གཅིག་མིན་གཅིག་གཅིག་གཅིག་གོ་ཡིན་ཟེར་མ་རེད་དཔེར་ན་ཆ་བཞག་ན་ང་ཆ་བཞག་པ་ཡིན་ན་ང་དེ་ངོས་འཛིན་བྱེད་ཡ་དེ་ཡིན་ན

ང་ཐའེ་ཝན་རང་ཡིན་ང་རྒྱ་མི་མིན་ཟེར་མཁན་ཅིག་ཡོད་རེད་བ་བཅུ་བདུན་ལས་མི་འདུག་ང་དཔེར་རྒྱ་ནག་གི་མི་ཡིན་ང་ཐའེ་ཝན་མིན་ཟེར་མཁན་ཅིག་ཡོད་རེད་བ་འདི་བརྒྱ་ཆ་ཉི་ཤུ་རྩ་ལྔ་སུ་ད་འདི་མང་གི་འདུག་ཨ་ནི་བརྒྱ་ཆ་བཞི་བཅུ་ཞེ་དྲུག་ཅིག་གིས་གཉིས་ཆར་ལབ་གི་འདུག་ང་ཐའེ་ཝན་གྱི་མི་ཡིན་ང་རྒྱ་ནག་གི་མི་ཡིན་ཞེས་ལབ་གི་འདུག་དཔེར་ན་ཆ་བཞག་ན་ཟླ་ཉིན་གྱི་ཟླ་བ་བཅུ་གཉིས་པའི་ནང་ལོགས་ལ་ཡང་མི་མང་བསམ་ཚུལ་བསྡུ་ལེན་བྱེད་དུས་ཙམ་པ་ད་ང་ཐའེ་ཝན་གྱི་གཅིག་པོ་གི་མི་ཡིན་ཟེར་མཁན་ཅིག་ཡོད་རེད་བ་འདི་བརྒྱ་ཆ་དྲུག་ཅུ་རེ་བཞི་དང་ཚེག་གསུམ་སླེབས་ཤག་ད་སྔོན་མ་བརྒྱ་ཆ་བཅུ་བདུན་ནས་བརྒྱ་ཆ་དྲུག་ཅུ་རེ་བཞི་དུ་འཕར་བསྡད་ཡོད་རེད། ད་ད་ག་ནང་བཞིན་ཡིན་ན་གཅིག་ང། ཐའེ་ཝན་མི་མིན་ང་རྒྱ་ནག་རང་མི་ཡིན་ཟེར་བྱས་ད་ངོ་བོ་གཅིག་གཅིག་གོ་ངོས་འཛིན་བྱེད་མཁན་ཅིག་ཡོད་རེད་བ། སྔོན་མ་དེ་ཉི་ཤུ་རྩ་ལྔ་ཡོད་པ་ནས་བྱས་ད་ད་རིང་ཁ་སང་བརྒྱ་ཆ་གཉིས་ཚེག་དྲུག་ལས་ལྷག་མི་འདུག་བྱས་ཙང་ད་ང་རྒྱ་མི་ཡིན་ཟེར་མཁན་དེ་ཞེ་པོ་ཅིག་ཉུང་ཕྱིན་པ་རེད། དེ་འདྲ་སོང་ཙང་དེའི་འགྱུར་བ་དེ་ཡིན་ན་གཅིག་དངོས་གནས་ཧང་སང་ཡག་ཞེ་པོ་ཅིག། རེད་ཤག་ད་དེ་ཚོ་ཡིན་དགོས་ཡ་དེ་ལ་ཡ་ག་ཚོ་རེད་ཅིག་ཁོའི་རྒྱུ་མཚན་དེ་མང་པོ་ཅིག་ཡོད་རེད་དེ་ལ་གཅིག་གིས་ན་ང་ཚོས་མངོན་གསལ་དོད་པོའི་ངོས་ནས་དྲི་བ་བཏང་དགོས་ཡ་ཅིག་ག་རེ་རེད་དོ་ཟེར་ན། སྤྱི་བཏང་བྱས་པ་ཡིན་ན། མིའི་ཁོའི་རང་གཤིས་རེད་ཅིག་གེ། གལ་སྲིད། མི་ཚང་རེ་བྱས་པ་ཡིན་ནའི་རེད། མི་རིགས་རེ་བྱས་པ་ཡིན་ནའི་རེད། ཨ་ནི་རྒྱལ་ཁབ་བྱས་པ་ཡིན་ནའི་རེད། ད་རྒྱལ་ཁབ་དེ་དང་ད་རང་གི་མི་ཚང་དེ་རྫིག་པོ་ཆགས། ཡག་པོ་རང་བྱུང་པ་ཡིན་ན། ད་ང་དེའི་ཁོངས་ཡིན་ཟེར་ཡ་དེ་ཡིན་ན་ལབ་ཡ་དེ་ལས་སླ་རུ་འགྲོ་གི་རེད་བ། འདོད་པ་དེ་ཆེ་རུ་ཞེ་པོ་ཅིག་འགྲོ་གི་རེད་བ། བྱས་ཙང་ད་དེ་འདྲ་ཅིག་ཡིན་དུས་ཙམ་པ། བསམ་བློ་བཏང་ན་དང། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་དེའི་སྐབས་ལ་ཡ་ཡིན་ན་ང་རྒྱ་མིའི་མི་རིགས་ཡིན་ང་རྒྱ་མི་ཡིན་ཟེར་མཁན་དེ། བརྒྱ་ཆ་ཞེ་པོ་ཅིག་མང་ནས་ད་རིང་ཁ་སང་བརྒྱ་ཆ་གཉིས་ཙམ་ལས་ལྷག་ཡོད་མ་རེད། དེ་ཡིན་ན། དངོས་གནས་བྱས་ན་རྒྱ་ནག་ཡིན་ན་ད་དེ་ནས་བྱས་ད་ལྟ་བར་དུ་ཡིན་ན་འགྱུར་ལྡོག་ཞེ་པོ་ཕྱིན་བྱས་ད་རྒྱ་ནག་ལ་ད་རིང་ཁ་སང་དངོས་གནས་འཛམ་བུ་གླིང་སྒང་སྟོབས་ཆེན་རྒྱལ་ཁབ་དང། ད་ཁོ་ཚོ་རྒྱུ་ནི་འདུག་དབང་ནི་འདུག་ཤུགས་རྐྱེན་ནི་འདུག་འདི་ག་གང་ག་ལོག་ད་གང་ག་ལོག་གི་ག་ཚོ་ལས་ཅིག་གི་ཞེད་སྣང་དེ་ཡོད་རེད་དེ་ཡིན་ན་ལས་ཅིག་གི་ཡང་ལྟ་ས་རེ་བྱས་ཆགས་བསྡད་ཡོད་རེད་པ། ད་དངོས་གནས་ཀྱི་ཁོའི་རྒྱུ་མཚན་ག་རེ་བྱེད་ཀྱི་ཡིན་པས་ཡིན་ན། ཐའེ་ཝན་ནང་ལོག་ལ་ཡང་ང་རྒྱ་མིའི་མི་ཡིན་ཟེར་མཁན་དེ་ཡིན་ན། གཅིག་སྔོན་མ་དང་བྱས་པ་ན་ཞེ་པོ་ཅིག་མང་རུ་འགྲོ་དགོས་ཡག་ཅིག་རེད་མི་ཤེས་ཉུང་རུ་འགྲོ་དགོས་ཡག་ཅིག་ཡོད་མ་རེད་པ། ཁོའི་སྤྱིར་བཏང་གི་འགྲོ་སྟངས་ལ་དཔྱད་པ་ན། ད་ཡིན་ན་དེ་ཉུང་རུ་ཕྱིན་པ་མ་ཟད་ཉུང་རུ་ཞེ་པོ་ཕྱིན་འདུག་ཨང། ད་དེ་ནས་ག་རེ་ཟེར་ན། རྒྱ་ནག་གཞུང་གིས་ཐའེ་ཝན་གྱི་གནད་དོན་འདི་ལ་ཡང་ཁོང་ཚོའི་སྲིད་ཇུས་འཛིན་སྟངས་དང། ད་ཐའེ་ཝན་གཅིག་པོ་མ་རེད་ད་དཔེར་ན་ཆ་བཞག་ན་ད་ཉིད་དོ་བ་ལ་ཡང་ཧོང་ཀོང་ལ་ཡང་རྒྱ་ནག་གཞུང་གིས་ད་ཞེ་པོ་ཅིག་དྲག་གནོན་བྱས་པ་དང་འདི་གས་འདི་ཡིན་ན་ཐའེ་ཝན་ལ་ཤུགས་རྐྱེན་ཞེ་པོ་ཅིག་ཡོད་རེད་ད་ད་ནིའུ་ཡོག་ཐའེམ་སེ་གི་རྩོམ་འདི་ནང་ལོག་ལའང་འཁོད་བཞག་དེ་རྒྱུ་མཚན་གཙོ་བོ་ཅིག་ཁོ་ཚོ་འདི་དྲངས་བཞག་ད་ག་ནང་བཞིན་ཡིན་ན་ད་ཤིན་ཅང་ད་ཡིན་ན་བོད་ཡིན་ནའི་རེད་དེ་ཚོ་བྱེད་སྟངས་མང་པོ་མཐོང་དུས་ཙམ་པ་ཡིན་ན་ཐའེ་ཝན་ནང་ལ་ཡོད་པའི་མི་འདི་གས་དེ་མ་ཚང་རྒྱ་ནག་ཅིག་གི་རྒྱལ་ཁབ་རྫིག་རུ་ཕྱིན་ཞེ་པོ་ཅིག་ཕྱིན་པ་ཡིན་ན་ལས་ཨོ་ད་ང་འདིའི་ཁོངས་འདི་ད་བྱེད་འདོད་མི་འདུག་ཨ་ང་འདིའི་ཁོངས་འདི་བྱེད་ཀྱི་མེད་ང་རང་སོ་སོ་སོས་རང་གི་སོ་སོའི་ངོ་བོ་ཐ་དད་ཅིག་དགོས་ཀྱི་འདུག་བསམ་བསམ་གྱི་བསམ་བློ་དེ་ནི་ཤུགས་ཆེ་རུ་འགྲོ་གི་ཡོད་པ་དེ་གསལ་པོ་ཆགས་བསྡད་ཡོད་རེད་བསམ་འདུག་བྱས་ཙང་འདི་ཡོང་ཡག་གི་རྒྱུ་མཚན་ཅིག་ད་ག་འདྲ་ཐའེ་ཝན་སོ་སོ་སོས་སོ་སོའི་ངོ་བོ་གསར་པ་ཆགས་ཡག་གི་བཟོ་མཁན་གྱི་རྒྱུ་རྐྱེན་གཙོ་བོར་གྱུར་པ་ད་འདི་རྒྱ་ནག་གཞུང་གིས་ག་འདྲ་ཐའེ་ཝན་འཛིན་པའི་སྲིད་ཇུས་དང་རྒྱ་ནག་གཞུང་གིས་ཡིན་ན་རྒྱ་ནག་རྒྱལ་ནང་གི་ད་མི་རིགས་གཞན་པ་དང་ས་ཁུལ་གཞན་པ་ཧོང་ཀོང་སོགས་ལ་ཡང་འཛིན་པའི་སྲིད་ཇུས་དང་ཡིན་ན་འབྲེལ་བ་ཤུགས་ཆེན་པོ་ཞིག་ཡོད་རེད་བསམ་འདུག།

ཅེས་ཡོད་མ་རེད་ལབ་འདི་དུས་ཡུན་མ་རེད་མི་ཤེས། ངས་བྱས་ན་ནི་མང་ཆེ་ཤོས་ཅིག་གིས་འདི་ལྟར་ཞེ་པོ་ཅིག་གིས། ཐོམ་བྱས་གང་ང་ག་རེ་ཡིན་བསམ་མཁན་དེ་ཞིག་རང་ཡོད་རེད་བསམ་གྱི་མི་འདུག་བོད་པ་མང་ཆེ་ཤོས་ཡིན་ན་ད་ང་ཚོ་ཞི་ད་ད་ག་ཚོད་རེད་ཅིག་ཆབ་སྲིད་འདི་བསམ་ཅན་མ་ད་ནས་ད། ཅིག་ཁྱེད་རང་ག་རེ་རེད་པ་ཟེར་ན་ང་བོད་པ་ཡིན་བསམ་གྱི་རེད་མི་ཤེས་ང་རྒྱ་མི་མི་ཡིན་བསམ་ཚར་འདི་ཁོ་སེམས་ཁྱོན་ནས་དྲན་གི་མི་འདུག་ཨང་ཅིག་ཆབ་སྲིད་ཀྱི་དགོས་མཁོ་ཆེད་དུ་མ་རེད་ཁོ་རང་བཞིན་ཁོ་རེ་དྲན་གི་མི་འདུག་ཨང། ད་ཡིན་ན་ལེ། ང་རང་ཚོས་རྒྱུན་དུ་ནས་བཤད་ཡག་བྱེད་ཀྱི་ག་རེ་ཟེར་ན་ད་ང་རང་ཚོའི་སྐད་ཡིག་ད་ག་རེ་ཟེར་རྒྱ་ནག་གཞུང་གིས་བོད་བོད་ཀྱི་སྐད་ཡིག་འདིར་དམ་དྲག་བྱས་བྱས་ཞེ་པོ་ཅིག་ཉེན་ཁ་ཆེན་པོ་གཅིག་གི་ཉག་ཕྲ་བོ་ཅིག་གི་དུས་ཚོད་སླེབས་འདུག་ཨང། འདི་སླེབས་དུས་ཙམ་པ་ང་རང་ཚོས་རྒྱུན་དུ་ལྟ་ཚུལ་གཅིག་ག་རེ་ཟེར་ན། འདི་སྐད་ཡིག་འདི་ད་ང་ཚོའི་ནོར་བུ་རྩ་ཆེ་ཤོས་དེ་རེད། གལ་སྲིད་ང་ཚོའི་སྐད་ཡིག་དང་དེ་རིག་གཞུང་དེ་བརླག་ན་ཨ་ནི་ང་ཚོ་གང་ག་ལོག་ཚར་བ་རེད་ང་ཚོ་གང་ག་ལོག་མེད་པ་ཆགས་ཀྱི་རེད་ཟེར་གྱི་འདུག་ཨང། གཅིག་བྱས། གཉིས་པ་དེ་ཡིན་ན་རྒྱ་ནག་གཞུང་གིས་ངས་བྱས་ན་འདིའི་ལྟ་ཚུལ་འདི་ལ་ཡར་མོས་མཐུན་བྱས་བྱས

ཐའེ་ཝན་གྱི་མི་དེ་ག་དེ་ཡིན་ན་རྒྱ་སྐད་མེད་རྒྱ་མི་ནང་བཞིན་རྒྱག་གི་ཡོད་རེད་དེ་རྒྱ་མི་རེད་རེད་ལགས་ཁོང་ཚོ་རྦད་དེ་ཐའེ་ཝན་གཅིག་བྱེད་ཚུན་པ་ཁོང་ཚོའི་རྒྱ་སྐད་ཆུ་ཚད་དེ་ཚོ་རྒྱ་ཡིག་བྲི་ཡག་དེ་ཚོ་རྒྱ་ཡིག་དེ་ཚོ་སྙིང་རྗེ་ཅིག་འདུག་ཞེ་པོ་ཅིག་ཡག་པོ་འདུག་རྒྱ་ནག་ལས་ཡག་ཡོད་རེད་པ་ད་ཡིན་ན་ལས་ཁོ་རྒྱ་སྐད་རྒྱག་གི་རྒྱག་གི་ང་རྒྱ་ནག་གི་མི་མིན་ཟེར་ཁོ་ཚོའི་སོ་སོའི་ངོས་ལེན་བྱེད་ཀྱི་ཡོད་རེད་པ་ང་ཐའེ་ཝན་མི་ཡིན་ཟེར་གྱི་ཡོད་རེད་པ་དེ་འདྲ་སོང་ཙང་ཅིག་མིའི་སོ་སོ་སོའི་མི་རིགས་ཀྱི་སོ་སོའི་ངོ་བོ་ངོས་འཛིན་བྱེད་སྟངས་ཅིག་ཡོད་རེད་པ་དེ་ཡིན་ཅིག་མི་ཅིག་ངས་ལྟ་སྟངས་བྱས་པ་ན་སྐད་ཡིག་གཅིག་པོར་རག་ལས་པ་ཅིག་དེ་རེད་མི་འདུག་བསམ་བསམ་རེད་འདུག་དེ་མིན་དུས་ཙམ་པ་ངས་བྱས་ན་རྒྱ་ནག་གཞུང་གི་རྩིས་ཡིག་དེ་ཡིན་ན་རྩིས་ནོར་བྱས་རྒྱག་གི་ཡོད་རེད་ཁོང་ཚོའི་བསམ་པ་གཅིག་བོད་པ་ཚོ་སྐད་ཡིག་འདི་བརླག་སོང་ན་ཨ་ནི་གང་ག་རྒྱ་མི་ཆགས་ཀྱི་རེད་བསམ་པ་དེ་ཆགས་ཀྱི་མ་རེད་གལ་སྲིད་བརླག་པ་ཡིན་ནའང་ཨ་ནི་གཉིས་པ་དེ་ང་རང་ཚོ་བོད་པའི་ངོས་ནས་ད་དངངས་སྐྲག་ཞེ་པོ་ཅིག་བྱས་སྐད་ཡིག་བརླག་ན་གང་ག་བརླག་གི་བསམ་སོང་ཨང་དེ་བརླག་གི་མ་རེད་ད་ཡིན་ན་ལ་ང་ཚོ་སྐད་ཡིག་སྲུང་སྐྱོབ་བྱས་ཟེར་དེ་གལ་ཆེན་པོ་ཡིན་དེ་ཡིན་ད་དེ་བཞིན་བཤད་མ་དགོས་པ་རེད་བྱམས་པ་བསམ་མ་བཏང་ནས་ད་ང་ཚོ་བོད་ཀྱི་རིག་གཞུང་དེ་དངོས་གནས་ཞིབ་བྱས་ལ་ང་རང་ཚོ་བོད་པའི་དཔེ་ཆ་སྐོར་སྟོབས་ན་དེ་ག་དེ་ཡིག་ཐོག་འཁོད་ནས་བཞག་པའི་ཨ་ནི་བང་མཛོད་སྦྱོར་བ་དེ་ཡིན་ན་ཁོ་ཚོ་ཁ་ཤས་ཟེར་ཡག་བྱས་པ་ཡིན་ན་ང་ཚོའི་མི་འབོར་གྱི་བརྒྱ་ཆའི་གྲངས་ཀ་ལ་སྐོར་བ་ཡིན་ན་ད་ད་དེ་རིང་ཁ་སང་མེད་པ་ཅིག་སྔ་མོ་ཅིག་གི་ལོ་སུམ་བརྒྱ་བཞི་བརྒྱའི་གོང་ལ་ཡང་བརྩིས་པ་ཡིན་པ་ཡིན་ན་ང་རང་ཚོའི་མི་འབོར་གྱི་གྲངས་ཀ་དང་ང་རང་ཚོའི་བཏོན་པའི་དེབ་ཀྱི་གྲངས་ཀ་སྦྱོར་བ་འདིའི་བརྒྱ་ཆ་དེ་ཕར་བསྡུར་ཚད་སྦྱོར་བ་ཕལ་ཆེར་འཛམ་བུ་གླིང་ནང་འདི་ཕལ་ཆེར་ཧ་ལམ་མེད་པའི་ནང་བཞིན་སོང་ང། ང་ཚོ་བོད་པ་མི་རིགས་ཉུང་ཉུང་གཅིག་གིས་མི་ཉུང་ཉུང་གཅིག་གི་ཡིན་ན་དེབ་ཞེ་པོ་ཞིག་བཏོན་ཡོད་རེད་ད་ག་འདྲ། ཨ་རིའི་ཞང་པ་སྐོར་བསམ་བྱས་མ་བསམ་བྱས་ད་ག་རང་ལ་ཡག་ད་ག་འདྲ། སྲུང་འཛིན་བྱེད་ཡའི་ཆེད་དུ་ཡིན་ནའི་ལས་ང་རང་ཚོའི་སྐད་ཡིག་དེ་མ་བརླག་པ་བྱེད་དགོས་དང་ཨ་ནི་དེ་ལས་ལྷག་ཅིག་ཡོང་དགོས་ན་ང་ཚོའི་སྐད་ཡིག་དེ་རྩ་ཆེན་པོ་འདི་རེད་ད་ཡིན་ནའི་ལས་ངས་ཞུ་དགོས་ཡག་དེ་ཡིན་ན།